ད་དེ་རིང་ངས་རང་ཨི་ཀ་སྐྱོད་ཞུ་ཅེས་སི་དོན་དག་པོ་ཁོ་རང་དེ་ནས་ང་དང་ལ་དྭགས་སེ་ན་འོང་ལེ། དམིགས་བསལ་བཅོས་ཏེ་དེ་ནས་ང་ད་ལེར་བཟུང་ཡེ་ཞལ་ཏ་སལ་ན་དེ་ནས་མགོ་མ་དང་པོ་རང་ང་དང་སྔོ་ཚོད་ཁང་པོ་ལོ་ཙམ་ཞིག་གི་ནང་ང་དང་འགོ་ཟུག་སོང་ཡ་ག་ཟུག་ཤ་ཡིས་རོ་ང་དང་ངོ་སྤྲོད་ཤི་ཀྱོ་དེ་ན་བེ་སྐོར་ལ་ཞིག་ཚ་གཅིག་གི་ཞུ་ཡིན་འོང་ལེ་ཀ་ས།
བདེན་པ་རང་དེ་ནས་ད་དེ་རིང་ང་དང་ཡི་སྔོ་ཚོད་ཁང་ཡང་ན Green House ཡེ་སྐོར་ལ་ཚ་པིག་མི་མང་ལ་ཚ་པིག་ཅིག་ཞུ་ཅེས་སི་ཕི་ཡ། སྐབས་སལ་ཅེས་པོ་ཐུགས་རྗེ་ཆེ་དེ་ནས་བདེན་པ་རང་དེ་ནས་ང་དང་ཡི།

རྒྱུན་ཧའོ་ཞིག་ཅོན་བསམ་མེད་ན་ངོ་ཚོགས་ཁང་ཞིག་ཅོན་བསམ་མེད་ན་དེ་ནས་ཁོང་གཞུ་རྒྱ་ཙོག་སྤོ་ཀོག་ཤ་ཕུལ་གོས་ཡ་དེ་ནས་དག་ས་ཡིན་ན་ཡིན་རང་གོང་ཆགས་སི་བཞལ་ཐ་ས་ལ་རག་པ་འོང་ལེ་རྩམ་ཞིག་ཚུགས་པ་གོང་ཆགས་ཐོབ་ཅན་འོག་ལེ།
དག་ས་ཡིས་གི་རིན་ཧའོ་སྤོ་ང་དང་རྩམ་ཞིག་གི་རིན་ཧའོ་ལགས་སི་ན་ཤུ་རུ་སོང་དོད་ཡིས་པོ་ལི་ཀར་བོ་ནེ་ཏ་ཤིག་གི་རིན་ཧའོ་སྤོ་དེ་ནས་ང་དང Honorable Councillor གུ་ནེ་ཐུ་རུ་ང་དང་མི་མང་སྐུ་ལ་ཤོད་གོས་བྱེད་འོག་དེ་ནས་ཁོང་གཞུ་ཧྥམ་ཀང་སི་དེ་ནས་ཏེ་ཙོག་སི་ཚིར་ཀེ་ཀ་ང་དང་འདྲུ་ལེན་གྱི་ན་འོག་ཡ་ལེ།

ས་ཆའི་བབས་ནང་བསྟུན་ཏེ་ང་དང Green House ཞིག་ང་དང་བརྟག་དཔྱད་བཅོས་ཏེ་དག་ས་ལག་ལེན་ལ་འཁྱོལ་འཇིག་དང་དགོངས་ལེ། ད་ཨི Green House པོ་དེ་ནས་མི་མངས་ཀུན་ནས་ཙམ་ཞིག་ཐུགས་འདོད་འདུག་ཁོང་ཙམ་ཞིག་ཞིང་བད་པ་མདུན་ལ་བིང་སྟེ་སྐྱོད་འདུག་ཁོ་ནས་ཀག་ཞིག་ང་དང་དབྱེ་བས་ན་འདོད་པ་སྟན་མཛད་འདུག་ལེ། བདེན་པ་རང་དེ་ནས་དག་ས་ངའི་མཐོང་བཟོ་དེ་ནས་ཨི་ཨ་ཟུག་པོ Green House པོ་མི་མངས་མང་ཆེ་བའི་བཅོ་ཡིན་བསམ་མ་ཏིག་འདུག་འདོད་པའང་ཡོད་དེ་ནོག་ཡ་ལེ་ལགས་ཟེར་ད་ཚང་མས་སང་ཁག་ཅན་པོ་དགོས་འཛོམས་མེད་དེ་ནོག་ལེ། ཅི་འ་ཟེར་ན་ག་ཟུག་ཅིག་ཞིང་བད་པ་ཞིག་ཡོད་ནའང last ལ་བཞུགས་མཁན་ག་ཟུག་ཅིག་ཡོད་ནའང་ཚང་མ་དེ་ནི་དགུན་ལ་ཐོབ་མེད་ཐོབ་དགོས་སོ། དེ་བས་ན་ང་དང་ཧ་མེ་ཤ་དགུན་ལ་ཟླ་གསུམ་བཞི་བོ་ཕི་ལོག་ལག་པ་བརྐྱངས་ཏེ་འདུག་ཅེས་ནང་ལྡང་ཚགས་པ་ལེ། ད་དེ་རིང་ང་དང་ར་ཨིན་ནས་ཀ་བ་ལ་ཐོང་ཨ་གཅིག་ནའང་དེ་ནི་ཞིང་བད་པ་ཚང་མ་དེ་ནི Green House གཅིག་ཅི་འ་ཟེར་ན་མ་སྲན་ཏེ་སྡོད་པ་བོ་ར་བཟའ་ཚང་ཡ་ལེ། བསྐྱོད་པ་བསགས་ན་ད་ཨི་ཨ་ཟུག Green House པའི་ནང་ཨ། ངས་ལྟོས་ཞུ་བསམ་མ་རག་ཞིང་བད་པ་ལགས་ཀྱིས་དག་ས་ང་དང་ཨི་ཤུ་རུ་སོང་ཚར་ཏེ་ནོག་མགོ་མ་ང་དང་ནགས་བཟོས་པའི polythene ཀུན་ལོ་གསུམ་བར་ལ་ཆ་སྟེ་ཡང་ལྟོ་གོ་ས་པའི་སྣ་ཚོགས་ལ polythene ཁ་ཏོ་ང་རྫ་ཅི་ང་ལ་བཞུགས་སྐབས་རྩེ་མ་ནས་སྐབས་རྩེ་མ་ནས་ང་དེ་ཚོད་མ་ནང་དེ་ཀུན་ཡོང་ཡང་མི་ཐོན་སྐྱོད་པ་ད་ཨི Green House པོ་ཏུག་བཟེད་མེད་འདུག་གུག་ཞིག་ཀའོ་བ་དེ་ནས་ང་དང་ཅང་མ་ཁ་བ་དེ་ནས December January February ཡོང་ནས་ན་དེ་ནས་ང་དང་ཚོད་མ་ཀུན་སྔོན་པོ་ཀུན་ཨ་རམ་ནང་པོ་ང་དང་མི་ན་མཛད་འདུག་ཡ་ལེ་སྐྱོད་པ་ཡིན་ནའང་ད་དཔེ་ར་གཉིས་སུ་མ་ནས་འདུག་མི་ནོག་ཇུ་ཞིང་བད་པ་མང་ཆེ་བ་ཀུ་ལེ་ཀུ་ལེ་ད་ད་ལོ་ཙོག་མང་རིགས་མ་ཤོད་ན་ནང་མོ་མང་དེ་ཚང་མ་མ་མ་ནས་ཉུང་ཆེ་ཆེ་ཙོག་ཤིག་ང་ཐོག་མི།
ཀ་ས་ཇུ། ད་ཨི་ཡི་དག་ས Green House ཟེར་དེ་ང་ད་ཞལ་ཏ་སལ་ན་འོང་ལེ་ག་ལེ་དགུན་ལ་ཡང་ང་ད་ཏེ་དཀའ་ལས་ཤིག་ཡང་ཡོང་འདུག་ལེ་དེ་ནས་ད་ཆུ་བོ་འོང་ལེ། ཀ་ས་ཇུ། དེ་ནས་གྲོག་པོ་བོ་ན་མི་མང་ཚང་མས་ང་ད་ཤར་དང་ཅེས་ཨི་རང་ཅ་པི་ང་ད་ཡང་ཅེས་འགག་ཅེས་ས་ལ་ལེ་དེ་མ་ནས་ཡང་གག་བོ་བཞོང་ཅེས་ཀ་ས་ཏུ་ཇུ། ཏུ་ཅིག་སྣང་ཡོང་འདུག་པ་ཞིག་ཤོད་ད་ནང་ཡོང་པོ་དེ་ནས་ཨི Green House ཟེར་ན་ང་ད་ཆུ་ཡི་དགོས་འཛོམས་ཙོག་པོ།
བཀག་ཞིག་ཡོད་དེ་ནོག་ཡ་ཆུ་མང་ཉུང་བཀག་ཞིག་ཆ་ཅེན་ནོག་ལེ། ཨི། ད་དགོས་དོ་མེས་དཔེ་ར་སལ་ལ་ཅིག་ནང་ད་ག་ཟུག་ཅིག་དགོས་ནའང་ཆུ་ཁ་དགོས་ས་ནོག་ཡ་ལེ། ད Green House སི size པོ་ཆེན་མོ་སོང་པ་ཆུ་དགོས། ཀ་ས་ཇུ། དགོས་ས་ཅིག་ནང་ཞིང་བད་པ་ཚང་མ་ང་ཡི་དེ་ནག་ཞུ་སྔན་ལ་ཞུས་ཏེ་ནོག་གི། ག་ཞིང་བད་པ་ཞིག Green House ཆེན་མོ་རྩིག་ག་མཛད་ད་ན་ཁོ་ནས་དེ་ཀ་ཆུ source པོ་ཡོང་དགོས། འོ་ན་འོ་ན་ཡ་ལེ། གྲོག་པོ་མདུན་ནས་སླེབ་དགོས་ཡ་མན་ན borewell ཕིང་སྟེ་དེ་ཀ་ཆུ།

ཞིང་བད་པའི་རྫ་དགོས་སམ། ཀ་ས་ཅུ། ད་ཨི་བས་ན་དེ་ནི་ང་ད་བདག་ས་གཞོལ་རག་སི་མེན་ཏི་པགས་བུ་ཡ་ང་ད་རྡོར་སིག་ཀ་ས་ཅུ། ཀོངལེ་ག་ལེ། ཀ་ས་ཅུ། ད་ཨི་བས་ང་ད་རྒྱབ་ནི་རྒྱུ་མཚམས་ཅི་ཡོད་དེ་ནོག་དེ་མ་ནི་ང་ད་ར་ཡང། ང་ད་ས་པགས། ང་ད་ཀ་ས་ཧ་ཅུ། ལ་ཨ་ཏེ་ཨུ་ནི་ཡོད་དེ་ནོག་པ་ཏེ་ཨུ་ང་ད་ཙག་ཏྲང་སྤོ་མ་ཤོད་ད་ནི་ཅི་ནོག་ལེ། ཨིན་ན་སྤེ་ར་ང་ཨི་ཏེ་ན་ང་ནི་ཕ་ལ་ང་ཡ་ཨུ་ཏེ་ནའོ་སོང་གི་ཀ་ཨི་ཨུ་ས་ཅུ། ང་ད་ཨི་གཟུགས་བཅོ་ན་ས་པགས་པོ་བཏང་ན་ཏེ་ཨུ་ལྡེ་ཡ་ཆ་ཅི་ནོག་ཨ་ཨུ་སྤོ་སང་ན་དེ་ནི research station ལྡི་ཡ་ལྡི་ཡོད་ཐུ་རུ། སྟག་ཅན་ཆག་ཀ་ནང་སོང། སྟག་ཅན་ཅོས་ཏེ་དེ་ནི་དེ་ནི་ཨི་ཨུ་ཨི་ཀ་ཀི་ལེབ་སི་ནོག། ཀ་ས་ཅུ། ཏེ་ཨུ་ན།

སོགས་པ་དག་ཞིང་བད་པ་ཞིག་གི་དཔེ་ནས་སྤྱོད་མཛད་ན། ཞིང་བད་པ་མིན་པ་དག་ཡིན་ན་དཔེ་ར་ཅིག་ཅིག་བདེན་པའི་རང་མདང་འདི་རིང་དུས་སྤེ་ཀ་ང་དང་ཁྱོག་ཐོང་ན་ཆུང་མ་མང་པོ་བཞུགས་ཟེར་ཀྱ། དེ་ནས་ཁྱོག་ཐོང་ན་ཆུང་སྔོན་ལ་ངས་དེ་ན་བཞུན། Green House པོ་ཨི་ཟམ་ཅལ་ལགས་བདེ་མོ་ཞིག་འདུག་ཀའོ། Green House པོ་རྩིགས་ཏེ་དེ་ནང་ནས་ཚོད་མ་བད་དེ། ཨ་ཙི་ང་ཚུགས་སོང་བྱོས་ན་ད་ཡོད་ཚད་ཤིག་བཞུགས་ན་ལེ། དེ་ནས་དེ་ནང་ནས་ཡོང་སྒོ་མ་རྒྱ་ལ་འདུག་ཀྱ་ལེ། སྤྱོད་པ་ས་ན Green House ཅིག་ཅིག་ཀ་ནས།

ཚོད་མ་བད་རྒྱལ་བདག་དེས་ཡོང་སྒོ་སྤེལ་དེ་ནང་པེ་ནེ་བྱོན་ན་ཅིག་བདག་ཁོ་རང་ཁམས་བདེ་ཋིག་ལུས། གཉིས་པ་ཁོང་གི་ཚོད་མ་བད་དེ་བཏང་སྟེ་གཡང་ཅིག་ཅིག་ཁམས་བདེ་ཋིག་ལུས། གསུམ་པ་པེ་ནེ་ཡོང་སྒོ་ཡོང། བཞི་པ་དེ་ནང་བསགས་སའི་ཁེ་ར་ཅིག་ན་མ་མང་པོ་འི་ནང་ནས་འབྱུང་བ་ཚང་མས་ཀ་བྷའི་ད་ཆགས་ཐོག་སྐྱེས་པས་ན་རྒྱ་གངས་སེ་གཡང་ཚོད་མ་ནས་ཁྱོང་དགོས། གངས་འོ་ཞིག་ནས་གཡང་སེ་ཁྱོང་ཨ། དེར་དེ་ཙམ་ཞིག་སྡིག་ཐག་རིང་ནས་ཁྱོང་ཅེས་ཚང་མ་ཀུ་ལེ་ཀུ་ལེ་མང་ཉུང་ཅིག་ང་དང་ཤུ་རིག་ག་བར་བྱོན་ཉར་ནང། ལོ། དབྱི་ཀུན་མ་རྗེ་མོ་ཆར་གཅིག་ཀུན་རྒྱ་ལ་ལུས་བྱས་ན་དེ་ནས་ཁྱོག་ཐོང་མ་མང་པོ་ཞིག་འདུག་ང་དང་ཁ་སྐར།

ད་ང་དང་གཡང་ས་རྒྱལ་རྟ་ཅིག་ཅིག་ལས་དེ་ནས་ང་དང་ཞིང་པ་དེ་ལོ་ཏོ་ང་དང་བསོད་ནམས་ལ་སྐུང་བསུ་ཆོག་དེ་ང་དང་སྤེལ་དེ་ཡོད་དེ་ནོག་པའང་ལས་ག་ལས་དེ་བས་སྐོར་ལ་ཞིག་རྩ་ཅིག་ཁྲོ་ཟུ་ཐུག་ན་ལས་སྐབས་ཤིག་ཡོད་དེ་ནོག་དབྱི་བོ་ལས། བདག་ཚ་རང་ངས་ང་ལ་མ་ཞུ་ས་རྒྱུ། ཀ་ས་འཇུ། ཁོབ་ཀ་ལས་འདྲ་བྱོན། འོ་ན་ལས། དེ་བས་ན་ང་དང་ད་ཅིག་སྤེལ་ལ་ངས་ཅིག་ཨ་ཟུག་ཅིག་ཅོག་གོ་ས་ནོག་ཞུ་ཁན་པོ་ཞུ། ཀ་ས། ཚ་སྤོ་སྤོ་སལ་རྩ་ནས་དེ་ནས་ང་དང་སིར་ལིང་དགོན་ཆོས་འོ་ན་ལས།

ལ་དྭགས་སེ་ང་དང Green House Polycarbonate sheet ཀ་བ་བསྒྲུབས་པ། དེ་འོ་ང་དང་གདང་འདི་ན་ཉེ་བཞི་ས་ལན་གཅིག་དང་ཡིན་ནོ། དེ་ན་སྐོར་ལ་མོལ་ལ་མཛད་ས་ག་ལ་ཐུགས་རྗེ་ཆེ་ལེ། འཇུ་ལེ། འཇུ་ལེ་ག་ལེ། འཇུ་ལེ། འཇུ་ལེ།